ལུག་ཅི་ར་ཆེ་ག་ར་ལུག་ཕམ་སྤུན་ཆེ་འདི་ཅི་ལུག་ཤུ་ནི་ཨིན། རྩ་དགེན་གཙོ་ཡུལ་ཤི་མ་ཤི་ག། གཉེན་སེམས་མི་བྱམས་དང་སྤུན་སེམས་འདི་ཚོས་ག་ར་ལུག་སྐྱོན་བརྗོད་ཆ་ར་གི་བཀའ་དྲིན་གི་སྒོ་ལས་པའི་ང་ཅེ་ཚོས་ག་ར་ལུག་འདི་ཟུ་མེད་གི་ཅོན་པོ་ལེགས་སོ་ཡུས་སེ་ལ་བི་དོན་དོ་ལས་པའི་ང་ཅེ་ག་ར་ལུག་འདི་ཟུ་མེད་གི་ལན་འདི་བའི་ཡོབ་ད་དི་འདི་བའི་ཀན་ཅུག་ཆ་ར་ལུད་ལས་ཤ་ཀ་དྲིན་ཚད་ཤ་ཤུ་ཨི་ཨི། དི་ཅོག་ར་ཅི་པི་ར་ཕམ་པིན་ཅ་ཆ་རོ་ཏོ་ཚ་དུད་ཚུ་ཨ་ལུ་དུད་ཚུ་ན་མ་སི་མེ་གི་ད་རེ་ན་པ། ཆོ་ཏ་ཇོ་ད་ལུ་ཁོང་གི་རིབ་དུད་ཚུ་ཀན་ཅུག་ཆ་ར་གི་ཀ་གི་ནང་ཤིང། ལ་ལན་ཐབ་སུབ་ཁོང་ཀ་ར་ལ་ཟོ་དི་ན། དི་ཚུ་མེ་གི་ཕམ་པིན་ཆ་དུད་ཚུ་གི་དི་ཤིང་གི་ལ་བེ་རུ་ར་ག་རི་ཏང་དི་ཇོ་རུ་ར། དི་ཚུ་མེ་གི། སྒྲུབ་པའི་གིས་རྒྱལ་ཁབ་ཀྱི། གིས་གནང་ཞིང་ཁོང་ལ་ལན་ཐབས་དུས་ཡོད་རུ་ར་ཁོང་གི་སེམས་འདི་རྣམ་གསུམ་པའི་དགའ་ཚོར་བཅུ་བསྡུས་པའི་ལ་ལན་ཐབས་སུབ་ཁོང་ག་རུ་བཟོ་དུས་ན། འདི་ཅམ་ཅི་མ་ཐོ་ཁོང་དཀའ་ངལ་སྡུག་ངལ་བར་ཆད་ན་ལུ་ཡོད་པུ་རུ་ཆེ་བ་ཅི་འདུས་བཙུད་གིས་ན་ན་ལེ་ར་ཁོང་ལྟ་བུ་ར་ལེ་ར་ལྟ་བུ་ར་ཁོང་ག་ར་ལུ་སེམས་དགའ་ཚོར་བཅུ་བསྡུས་པའི་ངོ་སུབ་ཁོང་ག་རུ་བཟོ་དུས་ན། འདི་རྨི་ལམ་འདི་ཡོད་ཤུགས་ཀྱི་ཚེ་ན་ཞུ་ནི། ཨ་མེན། ད་རེ་ཏོ་རུ་ར། བྱེད་ཕམ་སྤུན་ཆ་དུས་ཚོད་ལུ་སྣ་མ་སེ་མེ་གི་འདྲེ་དང་བདུད་དུས་ཚོད་ཀྱི་ཁ་ཆེ་བ་ར་སའི་ཏན་གི་ག་སྐྱིད་སུ་མེ་གི་ཡུལ་ཤུལ་ལུ་སྣ་མ་སེ་མེ་གི་ཀབ་སྐྱབས་ཨིན་ན་འདི་གི་གོ་ལས་ཆེ་ག་ར་ལ་ལོག་འདི་ཤུ་ནི་ཨིན། ཡོད་ཤུ་མ་ཤི་ཀ་ད་མ་ར་ང་ཅི་གི་ཏན་ནི་མེ་ཐུ་གི་ལིའུ་གཞི་གི་ནལ་མ་ཨང་དང་པོ་ལས་ཆེ་གི་ཏ་དུས་ཇོ་བུ་ད་ལུ་ཆེ་གི་ཧ་གོ་སུབ།

རི་ག་རི་དྭགས་ཏེ་ཅོག་དང་ལུ། འདི་གི་མགོ་ལས་ཁོ་ཧུ་དུ་དེ་བས་མ་ས་ཁ་དུས་དང་དམག་དེ་བཟོ་མེད་ཀྱི་རྡོ་གཅིག་ལ་བ་ཤི་དེ་དབ་དང་ལུ། འདི་གང་ལས་ར་སྒྲས་དང་བདུད་དུ་ཚུད་ཀྱི་ར། འདི་རྐང་ངལ་དང་སྡུག་ངལ་དུ་ཚུད་བག་དེ་གི་བས་ཡུལ་ཤུ་མ་ཤི་ཀུམ་དེ་བག་དུས་འོང་ཡིན། འདི་ཅོག་ར་གཅིག་པས་ར་དང་ཡུལ་ཤུ་གི་ལ་བ་ལུ། རྡོ་དེ་ལ་བ་ཤི་དེ་རྟགས་དེ་དབབ་དང་ལུ། དེ་ལས་བདུད་དུ་ཚུད་ཀྱི་རླབས་དེ་རླབས་ཅི། ཡེ་ཤུ་མ་ཤི་ཀ་ལུ་དི་ཟི་མི་ཀ་ནའི། ད་ཆུའི་སྐྱེ་མཆོད་ཅི་ཨིན། ད་སྐྱེ་མཆོད་འཇོག་དི་བའི་འཇོག་ད་ལུ་ཆུ་ན་མེ་ཏོག་སྐྱེ་དི་མི་དུས་མེད་ན། ད་ཏོག་སྐྱེ་དི་མ་དབབ་ད་ལུ་ཆུའི་ལ་བ་ཡེ་མི་དོ་དི་དི་ཟི་མེ་གི་ཁུ་ལེ་ཅི་བཟོ་ཤིམ་ད་ཆ་ར་གི་ཟ་དི་བའི་སོང་འོ་སི་ལབ་དི་ཏའི། དེ་ལས་དི་ཟི་མེ་ཁུ་སིམ་སི་བའི་ཁོ་དུས་ཆུ་དབབ་ད་ལུ་མ་དི་ཟི་མེ་གི་དབབ་ད་ལུ་མ་དུབ་དོ་རུ་ར་ཁོ་ག་དེ་ཁིག་དི་སོང་ཡིན་པུ་དི་གི་ཀོ་ལེ་ཨང་གསུམ་གི་ནལ་མ་ཏའ་དི་འཇོག་ད་ལུ་དོ་རུ་ར། འདི་སྒྲས་དང་བདུད་དུ་ཆོས་ཀྱི་ལུགས་ཅི་ར་འཁོར་ལོ་བསླབ་འདི་ར་འོིང། ཆོས་འདིའི་མདོ་འདི་དོ་རུ་ཆོས་ཀྱི་འདི་ཙུ་མེད་ཁུ་ལས་ཀྱི་བཟོ་ཞིམ་དང་ཆ་ར་ཟ། དེ་ལས་ཆོས་འདི་ཙུ་མེད་ཀྱི་ཁི་ཁོ་འདི་ཙུ་ཐོབ་སེ་བསླབ་ཅིག། འདི་ཙུ་མེད་ཁི་ཁོ་ཐོབ་སེ་བསླབ་དང་ལུ་དེ་ལས་བའི་ཅམ་ཅི་ཡོད་ཤི་མ་ཤི་ག་གི། ཨང་བཞི་ནར་མ་བསླབ་འདི་འཇོག་དང་ལུ་ང་ཅི་ཧ་གོའི། འདི་ཁ་ལུ་འདི་ཙུ་མེད་སོང་འདི་བཞག་འདི་ཡོད། འདི་ཙུ་མེད་ཀྱི་ང་ཅི་གི་བསླབ་པ་ལུ་ག་ཅི་ཤི་འདི་ཡོད་རུ་ར་འདི་ཙུ་མེད་ཁུ་ལས་ལུ་ང་ཅི་གི་རྟེན་འདི་ཟ་ཟེར་ཆོས་ཀྱི་རླབས་དབྱིངས་མེད་འདི་གསུམ་པའི་རླབས་དང་བསྟུན་འདི་པས་འདི་ལས་ཡུལ་ཤེས་ཀྱི་ལས་འདི་ནའི། ན་མེད་འདི་གསུམ་པའི་མིག་འདི་ཚུལ་གྱིས་ན་མེད་ཁོང་སེམས་པའི་རྡུལ་ནི་གི་དོན་ལུས་འདི་ཁུ་ལས་ལས་པ་ཅི་ཟ་འདི་གི་བས་ཁོ་སེམས་པའི་རྡུལ་མི་བསྲུབ་སེ་ལ་བའི་ལུས་ཅི་ཁོ་ཧ་གོ་ཡི་ད་ག་ཅི་བའི་ཁུ་ཀོ་ལས་ཧ་གོ་མོ་སེ་ལ་བ་རུ་ཅི་བས་ཅི་འདི་ཁུ་ལས་ཀྱི་གོ་ལས་པས་ང་ཅི་རྡུལ་མི་བསྲུབ་ཡི་དེའི་བས་འོ་དང་བསྟུན་འདི་པས་ང་ཅི་སྐྱོན་བཅུ་ཀ་ལས་སྐྱོན་བཅུའི་ཀ་གི་ནང་བཞིན་ང་ཅི་གི་ཉེམས་རུ་ཅི་བས་ཅི་ཅམ་ཅི་ང་ཅི་མིག་འདི་ཚུལ་གསོན་པའི་དུས་སུབས་ཚེ་བླ་བའི་ལོ་རྒྱུས་ང་ཅིག་ཧ་གོ་ཡི། ཨང། ང་གིས་རྣལ་མ་ཆེ་གི་རྟགས་དེ་འཇོག་ད་ལུ་ཆེས་མ་འདྲ་བོ་ཅིག་ལོ་རྒྱུས་ཧ་གོ་ད་བའི་ཡུལ། ད་ང་ཅིག་གི་དོ་རུ་ར་རྟགས་དེ་འཇོག་ད་ལུ་འདི་ཁ་ལུ་མཐོང་ཡིན། ཡུལ་གཞོན་མ་ཞིག་ག་ལུ་འདྲེ་དང་བདུད་དུ་ཚུད་གི་དོ་རུ་ར་ལྷ་ཁང་ཆེན་ལུ་ཁིག་ཤིམ་ད་ལྷ་ཁའི་དགུ་ལུ་ཁོ་ཁིག་དེ་བས་ཡག་གུར་མ་ལྟ་ལྟ་ཆོས་ཅི་ཟེར་མེད། ཡ། ལྷ་ཁ་གུ་ལུ་ཁིག་ཁྱིམ་དང་ལུ། ཁོ་ཡ། ལྷ་ཁ་གི་གུར་མ་མ་ཆོམ་བོ་སེ་མེ། ཡ། ལྷའི་མ་ཆོམ་དང་ལུ། དེ་ལས་ག་ལྟེ་བའི། འདི་མི་ཅི་མི་ཅི་ཡལ་མ་བུས་དུ་འཇོག་དང་ལུ། ཀེན་ཆོས་ག་ལྟེ་བའི་ལྕབ་སྦས་དུ་ཡོད་ག། འདི་ལྕོག་ར་ཅི་བོད་ར། ཀེན་ཆོས་ཀྱི་བོན་ཡང་དེ་ཚུལ་དང་དེ་བའི་ཆོས་ལུགས་ལྕབ་ཟས་དེ་ནང་འོང་ཚེ་ལབ་དེ་བས་འོང་ཡིན།

དེ་ལས་ཨང་རྒྱས་ཀྱི་ནལ་མ་ཆེ་གི་རྟགས་དེ་འཇོག་ད་ལུ་དེ་ཡས་མ་བཏུབ་པ་ལུ་དོ་རུ་ར། ཡེ་ཤུ་མ་ཤི་ཀ་ལུ་འདྲེ་དང་བདུད་ཚུ་ཁིག་དེ་ག་དེ་ཁིག་དེ་སྐྱེས་བུ་ཡ། བདུད་ཚུ་མེ་གི་གང་བུམ་གཅིག་ལུ་ཁིག་དེ་སྐྱེས་ཡི་སེ་མེ། ཡ་གང་དགུ་ལུ་ཁིག་དེ་བུམ་གཅིག་གི་སྐྱེས་ཤིམ་ད་ལུ་ད་ཨ་ན་ཛམ་བུ་གླིང་དེ་ཆོས་ཀྱི་ཐོང་དེ་བའི་ཡུལ་སེ་ལ་བའི་ལུ་ཇུ་ཆེ་ག་ར་གི་ཧ་ཀོ་ཡི། དེ་ལས་བའི་ལྕམ་ཅིག

ལ་བེ་ག་སེན་བེ་མ་སུབ། ག་ཏེ་ཅི་བླབ་ཀ་སེན་བླ་མ་སུབ། ཁུ་གི་བྱེ་ཏྲ་དི་ན་མ་སི་མེ་མ་འམ་བེ་ཡུ། དི་བྱེ་ཏྲ་དི་བྷ་ཅི་ང་སེན་ཅི་མ་སུབ། ཨོ་ནེ་བེ་ལེ་ཤ་ཅི་ར་ཡུ། ཀན་ཅུ་གི་ལ་བེ་མི་ར་བེ་རུ་ར། ཀན་ཅུ་གི་ལ་མ་བེ་རུ་ར། དི་མི་དི་ཅུ་གི་བྱེ་ཏྲ་ན་མ་སི་མེ་ཡུ།